ང་ཚོ་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱི་ཐེངས་འདིའི་དཔེ་ཀློག་ལེ་ཚན་གྱི་ནང་དུ། ཨ་རིའི་གསར་འགོད་པ་དང་པར་བ། Harrison Forman། གྱིས་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་གྲངས་ཀྱི་ནང་བརྩམས་པའི་བཀག་སྡོམ་ཅན་གྱི་བོད་ཡུལ་འགྲིམས་པ་ཞེས་པའི་དབྱིན་ཡིག་གི་དཔེ་དེབ་འདི་ངོ་སྤྲོད་བྱ་རྒྱུ་དང། དཔེ་དེབ་འདིའི་སྐོར་ལ་ང་ཚོ་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱི་རྩོམ་སྒྲིག་པ་རྡོ་རྗེ་ཚེ་བརྟན་ལགས་གདན་ཞུས་བྱས་ནས་བགྲོ་གླེང་བྱེད་ཀྱི་ཡོད། རྡོ་རྗེ་ཚེ་བརྟན་ལགས་ད། དེ་རིང་དཔེ་ཀློག་ལེ་ཚན་ནང་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་ཡ་དང་ལྷན་དུ།
བཀག་སྡོམ་ཅན་གྱི་བོད་ཡུལ་འགྲིམས་པ་ཟེར་ཡ་གི་དབྱིན་ཡིག་གི་དེབ་འདི་ལ་ཁྱོད་རང་གི་ངོས་ནས་ཇི་ལྟར་དོ་སྣང་བྱུང་ཡ་དང། ཨ་ནི་དེབ་འདི་བཟོ་ཡང་ཅིག་ཀློག་པ་པོ་མང་པོ་ཅིག་ལ་འོས་སྦྱོར་བྱ་དགོས་པ་གི་རྒྱུ་མཚན་ག་རེ་ཡིན་ན་དེའི་སྐོར་ལ་ངོ་སྤྲོད་ཐུང་ཐུང་ཅིག་གནང་ན། རེད་ད་སྤྱིར་བཏང་གི་ཅིག་བོད་དང་བོད་སྐོར་ལ་ཕྱི་གླིང་བ་ཚོས་བྲིས་པའི་དེབ་དེ་ཧ་ཅང་ཉུང་ཉུང་རེད། དེའི་ནང་ནས་ཀྱང་མདོ་སྨད་ཕྱོགས་དང། དེ་བའི་སྐོར་དེ་བྲིས་པ་དེ་རྦད་དེ་ཉུང་ཉུང་ད་གྲངས་ཀ་ང་ཚོས་རྒྱག་ཆོག་ཆོག་དེ་འདྲ་ར་ཅིག་རེད་དེ་འདྲ་སོང་ཙང། Harrison Forman ཟེར་མཁན་འདི་གིས་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་གཉིས་ལོ། རྒྱ་ནག་ནས་ཨ་མདོ་བླ་བྲང་ཕྱིན་དེ་ནས་བླ་བྲང་ད་ལྟ་དེའི་ཉེ་འཁོར། མགོ་ལོག། ད་རྭ་རྒྱ། རྔ་བའི་ཕྱོགས་དེ་བ་གི་སྐོར་གི་ཅིག་མཐོང་ཐོས་མྱོང་གསུམ་ཆ་ཚང་ཅིག་བྲིས་ཡོད་པ་དེ་ལ་བརྟེན་ནས་དཔེ་དེབ་འདི་ངོ་སྤྲོད་ཅིག་བྱས་ན་ཡག་པོ་འདུག་བསམ་བསམ། དེ་འདྲ་འདྲ་ཅིག་བྱུང་བ་གཅིག་དེ་ཡིན། གཉིས་ནི་དཔེ་དེབ་འདི་ལ་མཚོན་པ་ཡིན་ན། དཔེ་དེབ་འདི་ངས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་གྱ་བཞི་དེ་བ་ང་རྒྱ་གར་མ་སུ་རིའི་སློབ་གྲྭར་ཡོད་པའི་སྐབས་དེ་ང་ཚོའི་དགེ་རྒན་གཅིག་གིས་ང་དཔེ་དེབ་འདི་བསྟན་ནས། ཁྱེད་རང་གིས་མི་འདི་ཨ་ལགས་འཇམ་དབྱངས་བཞད་པ་ཟེར་ཡ་དེ་ཤེས་ཀྱི་ཡོད་པས་ཟེར་གྱི་འདུག་ཨ་ནི་ངས་དེ་ཤེས་ཀྱི་ཡོད་ཟེར།

ལགས་སོ་དེ་ནས་ད་སྤྱིར་བཏང་རྩོམ་པ་པོ་ཁོ་རང་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་གྲངས་ཀྱི་ནང་བོད་ཀྱི་ས་ཆ་འདི་འདྲའི་མང་པོ་ཅིག་ལ་ཕྱིན་ཡོད་དུས་ད་སྐབས་དེ་ཡིན་ན་ཅིག་འགྲིམ་འགྲུལ་སྟངས་ཀྱི་བཟོ་བ་ཧ་ཅང་སྟབས་མི་བདེ་བ་དེ་འདྲ་རེད་ད་འདི་ཧ་ཅང་གི་དེ་ངོས་ནས་ཧ་ཅང་ཅིག་དམིགས་བསལ་འདྲ་བོ་ཞིག་རེད་དེ་ཡིན་དུས་ཅིག་རྩོམ་པ་པོ་ཁོ་རང་གི་མི་ཚེའི་ལོ་རྒྱུས་འདྲ་བོ་ག་འདྲའི་ཅིག་ཡིན། རྩོམ་པ་པོ Harrison Forman ཟེར་ཡ་དེ་ཁོ་རང་རྩོམ་པ་པོ་མ་རེད་ཁོ་རང་གི་ཆེད་ལས་དེ་པར་པ་དང་དེ་ནས་གསར་འགོད་པ་རེད། ཡིན་ན་འཛམ་གླིང་དམག་ཆེན་གཉིས་པའི་སྔོན་དེ་ཁོ་རང་ཨ་རི་ནས་དམག་གི་གནམ་གྲུ་བཟོ་ཚོང་ཁང་གཅིག་གི་སྐུ་ཚབ་བྱས་ནས་རྒྱ་ནག་དམག་གི་གནམ་གྲུ་བཙོང་གི་ཕྱིན། དེ་ནས་དམག་གི་གནམ་གྲུ་དེ་རྒྱ་ནག་སྐབས་དེ་དུས་ཅིག་ཉོ་རྒྱུ་གི་སྟོབས་འབྱོར་ད་དེ་འདྲ་མེད། དེ་ནས་རྒྱ་ནག་ནས་རྦད་དེ་ད་ཤིན་ཅང་བར་དུ་ཡང་མོ་ཊ་ར་དེ་འདྲ་བཙོང་ཡ། མདེའུ་ར་མཚོན་ཆ་དེ་འདྲ་བཙོང་ཡ་གི་དེ་འདྲ་བྱས། དེ་ནས་ཐ་ན་རྦད་དེ་ལན་གྲུ་བར་དུ་མ་སླེབས་པ་བྱས་ཇག་པ་བས་བཅོམ་དེ་འདྲ་བྱས་ནས། སྐབས་དེ་དུས་ཚོང་ལས་མེད་པ་བྱས།

ནིའུ་ཡོག་གི་གྲོང་ཁྱེར་ནས་གྲོངས་འདུག་ད་ཁོ་རང་གཅིག་ཚོང་པ་གསར་འགོད་པ་པར་པ་གཅིག་རྒྱལ་ཁམས་འགྲིམ་པ་དེ་འདྲ་གི་མི་གཅིག་རེད།
ལགས་སོ་ནི། ད་འདི་བཀག་སྡོམ་ཅན་གི་བོད་ཡུལ་འགྲིམས་པ་ཟེར་གི་དེབ་འདི་ནང་ཨ་ནི་རྩོམ་པ་པོ་གི་ཁོ་རང་འགྲོ་ས་གི་ས་ཆ་དེ་ཚོ་གི་ད་གནས་ཚུལ་ག་རེ་ག་རེ་བརྗོད་བྱ་བཟུང་ནས་བྲིས་ཡོད་ན། བརྗོད་བྱ་དེ་ད་དོན་དག་གཙོ་བོ་དེ་ཁོ་རང་གི་འདི་གཅིག་གི་ད་བྲིས་འདུག། ད་གཙོ་ཆེ་ཁོ་རང་གི་དུས་ཚོད་མང་ཆེ་སྐྱེལ་ས་ར་ཁོ་རང་འགྲོ་ས་དེ་བླ་བྲང་དགོན་པ་དང་བླ་བྲང་གི་ཉེ་འཁོར་སྡེ་བ། དེ་ནས་ཅིག་ད་མགོ་ལོག་བ་འགྲོ་ཡ། དེ་ནས་རྭ་རྒྱ་ག་ཤོག་ད་དེ་ནས་དེ་ཚོ་ཅིག་རེད་ཁོ་རང་དཔེ་དེ་བོད་ཀྱི་ས་ཐོག་ཡོང་ཡ་གཙོ་བོ་དེ་ད་ཁོ་རྒྱ་ནག་གི་ཚོང་དེ་ཡག་པོ་མེད་དེ་འདྲ་ཅིག་དེ་ནས་ཅིག་རྩོམ་པ་པོ་མང་པོ་ཅིག་གི་ནས་ཨ་མྱེས་རྨ་ཆེན་ཟེར་གངས་རི་ཟེར་དེ་ཇོ་མོ་གླང་མ་ལས་མཐོ་བ་ཡོད་རེད་དེ་འདྲ་འདྲ་ཅིག་ཟེར་དུས་ད་ཁོ་རང་གི་འཛམ་གླིང་གི་གངས་རི་མཐོ་ཤོས་དེ་ཅིག་ཡིན་གཅིག་མིན་གཉིས་ཅིག་ལྟ་དགོས་ཀྱི་འདུག་བསམ་བྱས་དེ་ནས་རྒྱ་ནག་གི་ཀན་སུའུ་ཞིང་ཆེན་ཕྱོགས་ནས་ནི་བླ་བྲང་དེ་འདྲ་ཡོང་བྱས་བླ་བྲང་གི་ཕྱོགས་ནས་དེ་མང་པོ་ཅིག་འཁོད་ཡོད་རེད་དཔེར་ན་ཆ་བཞག་ན་ཀུན་མཁྱེན་འཇམ་དབྱངས་བཞད་པ་སྐུ་ཕྲེང་ལྔ་པ་དངོས་སུ་མཇལ་བ་བཀའ་མོལ་གནང་བ་དེ་ཞིབ་ཕྲའི་དཔེ་དེ་ལག་རྟགས་ཕུལ་བ་ད་དེ་ཚོ་བྲིས་ཡོད་རེད་དེ་ནས་ཨ་ཕ་ཨ་ལོ་འབྲེལ་བ་བྱུང་ནུས་ད་དེ་ནས་བཀའ་མོལ་ག་རེ་བྱུང་ཡོད་མེད་དེ་ཚོ་བྲིས་ཡོད་རེད་དེ་ནས་ཨ་ཕ་ཨ་ལོ་ར་ཁོང་ཚོ་ཡབ་མགོན་པོ་དོན་གྲུབ་ཀྱི་དགོངས་པ་བཞེས་སྟངས་དང་དེ་ནས་བླ་བྲང་གི་ཡར་མ་ཨ་དམག་རྒྱག་གི་འཇུག་སྟངས་དང་སྐབས་དེ་དུས་ཨ་ཕ་ཨ་ལོ་ར་དེ་ཚོ་ད་མདོ་སྨད་ཚང་མ་གཅིག་གཅིག་གྱུར་བྱེད་དགོས་ཀྱི་འདུག་དེ་ནས་བླ་བྲང་དཔེ་ད་ཨ་མ་ཨ་གནམ་དམག་གི་དཔུང་སྡེ་འཛུགས་དགོས་ཀྱི་ཟེར་འདི་སྐད་ཆ་བཤད་པ་ད་དེ་ནས་ཡང་ཅིག་མགོ་ལོག་གི་ཇག་པ་གི་དཔེ་དེ་ཅིག་དཔེ་དེ་ལམ་བུ་ཁེ་དེ་འདྲ་ཡོད་པ་དང་དེ་ནས་ཡང། ཤིང་བཟའ་སྐུ་ཕྲེང་ཅིག་ག་མཇལ་བ་དང་དེ་ནས་རྭ་རྒྱ་གི་སྡེ་བ་ནས་ཡང་སྔགས་པ་མང་པོ་གི་གཤིན་རྗེ་སྒྲུབ་པ་ར་དེ་འདྲ་གི་དེ་དེ་ཡང་བོད་ཀྱི་ཡུལ་ལུང་དང་འཚོ་བ་སྐྱེལ་སྟངས་རི་ཆུ་ཆགས་སྟངས་དེ་འདྲ་གི་བརྗོད་བྱ་མང་པོ་ཅིག་ཡོད་པ་རེད་ད། ལགས་སོ་འདི་ནི་ཅིག་ད་དེབ་འདི་ཁ་བྱང་ཡིན་ན་ཅིག་བཀག་སྡོམ་ཅན་གི་བོད་ཀྱི་ས་ཆ་བྲིས་འདུག་ནི་ད་སྐབས་དེ་ལ་བོད་ཀྱི་ས་ཆ་དེ་ཚོ་ཅིག་ཁོ་རང་གི་བཀག་སྡོམ་ཅན་ཟེར་དེ་རྒྱུ་མཚན་ག་རེ་ཡིན། བཀག་སྡོམ་ཅན་ཟེར་དེ་ཁོ་རང་གི་དེབ་དེ་ག་རང་གི་ནང་དོན་དག་གསུམ་ཅིག་བཤད་གི་ཡོད་རེད་དོན་དག་དང་པོ་དེ་བཀག་སྡོམ་ཟེར་དེ་རང་བཞིན་གྱི་དཔེ་དེ་བོད་ཀྱི་ས་ཆ་འདི་ས་མཐོ་བ་དང་དཔེ་དེ་གནམ་གཤིས་གྲང་བ། རྫ་རི་བྲག་རི་མཐོ་བ་འགའ་རེ་འཕྲང་ལམ་དོག་པ་དེ་ནས་ཇག་པ་ར་དེ་འདྲ་གི་ཉེན་ཁ་མང་བ། འདི་ལ་བརྟེན་ནས་ཐ་ན་དཔེ་དེ་མུ་གེ་ཤི་འཁྱགས་ཤི་ཐེབས་ཡ་ར་དེ་འདྲ་གི་དཔེ་དེ་ཉེན་ཁ་ཡོད་པ་དེ་འདྲ་ལ་བརྟེན་ནས་རང་བཞིན་གྱི་དཔེ་དེ་འགྲོ་མི་ཐུབ་ས་གི་བཀག་སྡོམ་གྱི་གཅིག་གི་དེ་བཀག་སྡོམ་གྱི་གཅིག་རེད། གཉིས་དེ་བོད་ཟེར་བ་དེ་རྒྱལ་ཁབ་ཆེན་པོ་སྟོབས་ཆེན་རྒྱལ་ཁབ་གསུམ་གྱི་དཀྱིལ་དུ་ཡོད་རེད། ཤར་ཕྱོགས་ན་རྒྱ་ནག་གི་རྒྱལ་ཁབ་ཆེན་པོ་དེ་ཡོད་རེད། ལྷོ་ནུབ་ཕྱོགས་ན་དབྱིན་ཇིའི་རྒྱ་གར་དབང་བསྒྱུར་བྱེད་མཁན་དབྱིན་ཇིའི་རྒྱལ་ཁབ་ཆེན་པོ་ཡོད་རེད། དེ་ནས་བྱང་ཕྱོགས་ན་ཨུ་རུ་སུ་གི་རྒྱལ་ཁབ་ཆེན་པོ་དེ་ཡོད་རེད་དེ་འདྲ་སོང་ཙང་དེ་འདྲ་གསུམ་གྱི་བར་དུ་ཡོད་དུས་རྒྱལ་ཁབ་སྟོབས་ཆེན་གསུམ་ཆར་དེ་ལ་ཕྱི་རྒྱལ་གང་རུང་གཅིག་དཔེ་དེ་བོད་ལ་གང་བོད་ལ་ཕྱིན་རྗེས་བོད་དུ་སོ་སོའི་ཤུགས་རྐྱེན་པས་ཁྱབ་སྤེལ་བྱས་ཡ་དེ་ལ་རྒྱལ་ཁབ་སྟོབས་ཆེན་གསུམ་དེ་མོས་མཐུན་མི་འདུག་དེ་ལས་ཅི་ནས་ཡང་ཅིག་འགོག་གི་འདུག། དེ་ནས་དོན་དག་དོན་ཚན་གསུམ་པ་དེ་ལོ་སྟོང་ཕྲག་མང་པོའི་བོད་པ་ཚོ་དཔེ་དེ་ཆོས་དང་ནང་ནང་སེམས་ཀྱི་བདེ་བ་ཚུལ་ཁྲིམས་འདི་གཙོ་གཙིགས་སུ་བཟུང་བ་དང་དེ་ནས་ཕྱིའི་དངོས་པོའི་ཡར་རྒྱས་ར་འདི་ཚོ་དཔེ་དེ་ཅིག་དོ་སྣང་མེད་ལྷག་པར་དུ་ནུབ་ཕྱོགས་དང་ཕྱི་ལོགས་ཀྱི་དཔེ་དེ་ཚན་རིག་ར་དངོས་གཙོའི་རིང་ལུགས་ཀྱི་ཤུགས་རྐྱེན་འདི་བཀག་གི་ཡོད་ཙང་ཨ་ནི་བཀག་སྡོམ་བཟོས་ཡ་དེ་འདྲ་འདྲ་གཅིག་རེད། ད་ཡིན་ནའང་བཀག་སྡོམ་བྱས་ཡོད་ལ་འདི་ལ་དཔེ་དེ་མི་མང་པོ་ཅིག་ལྷག་པར་དུ་ནུབ་ཕྱོགས་པ་ཚོ་འགྲོ་འདོད་ཆེན་པོ་ཅིག་ཡོད་རེད་རྒྱུ་རྐྱེན་དེ་གསུམ་དེ་བས་ད་འཛམ་གླིང་གི་ས་ཆ་མང་པོ་མཐོང་ཚར་རེད་བོད་ཟེར་དེ་ད་ཤེས་གི་ཡོད་མ་རེད་མཐོང་གི་ཡོད་མ་རེད། དེ་ནས་དབྱིན་ཇི་དང་ནུབ་ཕྱོགས་པ་ཁག་ཅིག་བོད་ལ་ཐར་བ་དེ་ཚོས་སྒྲུང་འདྲ་མི་འདྲ་བྲིས་ཡོད་རེད་དེ་འདྲ་སོང་ཙང་མི་བས་ད་འགྲོ་འདོད་ཀྱི་འདུན་པ་འདི་ཤུགས་ཆེན་པོ་ཅིག་ཡོད་རེད།

ད་ཁོ་རང་གི་ཅིག་གཙོ་བོ་ཁོ་རང་གི་མཐོང་ཐོས་བྲིས་འདུག་ལ་ཁོ་རང་གི་མཐོང་ཐོས་ཀྱི་ཤོ་ར་ག་རེ་ག་རེ་ཅིག་མཚོན་ཐུབ་ཀྱི་འདུག་ཟེར་ན་དཔེར་ན་ཁོ་བླ་བྲང་གི་ཕྱོགས་ནས་དཔེ་དེ་ཅིག་ཡར་ར་མར་འགྲོ་དགོས་ན་སྐབས་དེ་དུས་ཀྱི་ཀྱི་དབང་ཆ་དེ་སུ་ལ་ཡོད་མེད་དེ་དཔེ་དེ་སྐད་ཆ་བཤད་སྟངས་དང་རྩོམ་གྱི་འགྲོ་སྟངས་ལམ་ཡིག་དེ་གི་དེབ་གི་མདུན་ན་ཡོད་ནོ་དེ་ག་ཧ་ལས་པའི་ཅིག་གསལ་བོ་ཅིག་མཐོང་གི་འདུག་གང་ཡིན་ན་ལམ་ཡིག་དེའི་ནང་ན་ནི་ད་དེང་སང་བླ་བྲང་དགོན་པ་ལྷ་སྡེ་ཀྱི་ཕྱོགས་དུ་བ་ཚང་མ་དང། ཁོ་ཚེ་དང་བསང་ཁོག་དང་དངུལ་རྭ་དང་མཛོད་དགེ་དང་དེ་སོག་པོ་དང། དེ་ཚང་མ་གིས་ཨ་ནི་འདི་དཔེ་དེ་རོགས་པ་བྱེད་དགོས་འདི་ལ་དཔེ་དེ་ཡར་མར་སྐྱེལ་དགོས་ཁོ་འཕྲོག་བཅོམ་བྱེད་མི་ཆོག་ཟེར་ཏེ་ཞལ་དཔེ་དེ་བཀའ་ཡིག་སྤྲད་པ་དེ་ཚོ་གཅིག་བྱས། དེ་ནས་ཁོ་རང་གི་ལྷག་པར་ད་ལྟ་བོད་ཟེར་ཡ་དེ་དཔེ་དེ་སྤྱིར་བཏང་ན་མི་མང་པོ་གིས་རྗེས་ལུས་རེད་ཟེར་གྱི་ཡོད་རེད་དངོས་གནས་འཛུགས་སྐྲུན་གྱི་ཆ་ནས་རྗེས་ལུས་རེད་དེ་ནས་ཁྲིམས་དང་སྒྲིག་གཞི་ཟེར་ཡ་དེ་རྩ་ནས་མི་འདུག་བས་ནི་ད་ཇག་པ་ཟེར་ཡ་ར་དེ་ཧ་ལས་པའི་མང་པོ་འདུག

དེ་གའི་ཤུགས་རྐྱེན་ལན་གྲུ་ནས་སང་ཚེ་མ་ལན་གྲུ་གི་མཚམས་ནས་དཔེ་དེ་རྒྱ་ནག་གི་བོད་ལ་མིང་ཙམ་གྱི་བདག་དབང་ཡོད་ཟེར་དེ་ཁྱབ་སྒོ་ཁོ་རང་མི་འདུག་ཟེར་ཁོ་རང་གི་དངོས་སུ་བྲིས་ཡོད་རེད་དེ་འདྲ་སོང་ཙང་སྐབས་དེ་དུས་བོད་ཀྱི་སྤྱི་ཚོགས་གནས་སྟངས་དེ་བོད་པ་རང་གི་དཔེ་དེ་ས་གནས་ས་གནས་རང་སྐྱོང་ཡིན་པ། དེ་ནས་རྒྱ་ནག་གི་ཤུགས་རྐྱེན་མེད་པ་དེ་དཔེ་དེ་ང་ཚོར་བ་ཆེ་ཤོས་དེ་དེ་བྱུང་སོང།
དེ་ནས་ད་ལྟ་གི་ད་དེབ་འདིའི་ནང་ལ་ཡང་ན་ད་སྐབས་དེ་ལ་རྒྱབ་རྒྱུ་ད་རྩོམ་པ་པོ་ཁོ་རང་ན་པར་བ་ཅིག་རེད་ཨ་ནི་པར་ཞེ་པོ་མང་པོ་ཅིག་བཅུག་ཤག་ཨ་ནི་ད་པར་དེ་ཚོ་གི་ནང་དོན་ག་རེ་ག་རེ་སྐོར་རེད་ན་དེ་ཚོ་ངོ་སྤྲོད་ཅིག་གནང། པར་དེ་ནང་ན་དེ་ང་ཚོ་སྔོན་མ་མཐོང་མ་མྱོང་བ་མང་པོ་ཅིག་བླ་བྲང་དགོན་པ་གི་དཔེ་དེ་ད་དགོན་པ་དེ་ནས་ན་ལྷ་སྐུ་གསུང་ཐུགས་རྟེན་དེ་ནས་ལྷག་པར་དུ་ཆོས་ཕྱོགས་གི་ཅིག་འཆམ་འཁྲབ་ཡ་ར་བདུན་པའི་རིགས་གྲྭ་ར་ད་ཅིག་དགུ་གཏོར་ད་དེ་འདྲ་གི་མང་པོ་ཅིག་ཁོ་རང་གི་རྒྱབ་རྒྱུ་རེད་ཤག་བླ་བྲང་གི་དཔེ་དེ་པར་ད་དེ་མང་པོ་ཅིག་ཡོད་རེད་ད་ཨ་རི་བ་སྔོན་མ་ཤེས་རབ་དམ་འཕེལ་ཟེར་ཡེ་ཤུ་ཆོས་ལུགས་སྤེལ་མཁན་ཅིག་ཡོད་རེད་ཁོ་རང་གི་མང་པོ་ཅིག་རྒྱབ་ཡོད་རེད་དེ་ནས་ད་ལྟ་པར་པ་འདི་གི་མང་པོ་ཅིག་རྒྱབ་ཤག་ལྷག་པར་དུ་ད་ལྟ་བརླག་ཚར་ཡོད་རྒྱུ་རེད་མ་གཏོགས་ཀུན་མཁྱེན་འཇམ་དབྱངས་བཞད་པ་སྐུ་འཕྲེང་ལྔ་པ་གི་པར་མང་པོ་ཅིག་ཁོ་རང་གི་རྒྱབ་ཤག་དེ་གཅིག་རེད་དེ་ནས་མདོར་མེད་ཆོས་སྐུ་ལྟ་ཅི། མི་དཀྱུས་མ་ར་དེ་འདྲ་ཡང་མང་པོ་རྒྱབ་ཡོད་པ་རེད། དེ་ནས་རི་ལུང་ར་དེ་འདྲ་མང་པོ་རྒྱབ་ཡོད་པ་རེད། དེ་ནས་ཁོ་རང་གི་ཕངས་པ་ཅིག་ལ་པར་མང་པོ་ཅིག་སྤེལ་ཏེ། དྲེལ་ར་དེ་འདྲ་གད་ཁ་ནས་འགྲོ་དུས་ཆུ་ནང་ལ་ཟག་བྱས་ནས་ཡང་ཕིན་ཤོག་མང་པོ་ཅིག་འཕྲོ་བརླག་ཕྱིན་དེ་འདྲ་ར་བྱུང་ཤག།
ད་ནི་ད་སྤྱིར་བཏང་ཁོང་གིས་ད་ལྟ་ད་བོད་ཀྱི་ས་ཆ་གི་ནང་གི་གཙོ་བོ་གཙོ་བོ་ས་ཆ་གང་གང་སོང་ན་ད་སྐབས་དེ་ལ་ཁོ་རང་གི་ཅིག་དམིགས་ཡུལ་གཙོ་བོ་གཙོ་བོ་དེ་གང་གང་ཡིན།
དམིགས་ཡུལ་གཙོ་བོ་དེ་དེ་རེད་ཁོ་རང་གི་ད་གིན་བཤད་པ་ནང་བཞིན་ཨ་མྱེས་རྨ་ཆེན་གྱི་གངས་རི་གི་མཐོ་ཚད་དེ་ལྟ་ཡ་དེ་རེད་དེའི་ཕྱོགས་ཀྱིས་ཨ་ནི་བླ་བྲང་ཕྱོགས་ལ་ཡོང་དེ་ནི་ཨ་པ་ཨ་བློ་ར་དེ་གིས་ལམ་ཡིག་ར་དེ་འདྲ་སྤྲད་དེ་འདྲ་ཅན་ཡིན་ན་ཀ། ཨ་མྱེས་རྨ་ཆེན་གངས་རི་ལྟ་གར་འགྲོ་དུས་དཔེ་དེ་ལམ་ཁ་ནས་མགོ་ལོག་གི་ཇག་པ་ཐུག་ཁོ་རང་དཔེ་དེ་ལྷག་པར་དུ་ཨ་མདོ་ཕྱོགས་ཀྱི་ནག་ཆེ་གསུམ། Three Musketeers། ཁོ་རང་ནག་ཆེ་གསུམ་གྲོགས་པོ་གསུམ་ཡོད་ཁོང་ཚོ་བཞི་དཔེ་དེ་ཇག་པ་གིས་བཅོམ་དེ་ནས་ཁོང་ཚོ་མེ་མདའ་གིས་གྲོགས་པོ་གཅིག་དང་ཤི་གི་རེད་གཅིག་གཅིག་འདི་ནས་དམག་ས་ནས་ཤི་དེ་འདྲ་བྱས་ནས་ཐ་མ་ཁོང་ཚོ་གཡོན་གཞི་ཟེར་ཡ་དེ་དེ་མགོ་ལོག་གི་འཁྲིས་སྡེ་བ་གཅིག་གིས་དམག་རོགས་ལ་ཡོང་དེ་འདྲ་བྱས་ནས་གཙོ་བོ་དེ་ད

ཨ་ནི་ང་ཁང་པ་ཅིག་བསྟན་སོང་ཁང་པ་ཅིག་ད་གང་ཚང་ད་གྱང་ངོ་ར་ཆ་སྒམ་ཚང་མ་ད་སུད་སི་ཉི་ཧོང་ཨིན་ཇི་ཐུག་ཆུ་ཚོད་འཁོར་ལོ་རྐྱང་རྐྱང་རེད་ཡིན་ན་རིན་པོ་ཆེ་གི་དཔེ་དེ་ཆུ་ཚོད་ལྟ་ཡ་གི་དམིགས་ཡུལ་མ་རེད་ཤ་རྩེད་མོ་རྩེད་ཡ་གི་ཅིག་རེད་ཤ་དེ་ནས་ཡང་ཁང་པ་ཅིག་ང་ཚོམས་ཆེན་ཅིག་བསྟན་སོང་དེ་ནས་ང་ཐང་ཀ་ཡག་པོ་ཡོད་ཟེར་ད་ཐང་ཀ་ཡག་པོ་ཅིག་འདུག་རེད་ད་ཧ་ལས་པ་འདུག་ཕངས་པ་གཅིག་ལ་ང་དེ་དུས་ཚོན་འདྲ་གི་པར་ཆས་དེ་མེད་ཟེར་ད་དེ་པར་དེ་ཡོད་ས་རེད། ཡིན་ན་ངས་ཤིང་བཟའ་ད་རིན་པོ་ཆེ་ད་ལྟ་སྐུ་ཕྲེང་འདི་བ་ངས་ཉེ་ཆར་དྲིས་པ་ཡིན་ཐང་ཀ་དེ་ཚོ་ཆུ་ཚོད་དེ་ཚོ་ཡོད་རེད་ཟེར་ཡོད་མ་རེད་ཚང་མ་བས་ཏེ་རིག་གནས་གསར་བརྗེ་ཞིབ་གཞོག་བཏང་ཚར་རེད་ཟེར་འོ་དེ་འདྲ་ཡང་བྱས་ཚར་དེ་འདྲ་འདུག། ལ་སོ་ཨ་དེ་ནས་ད་ད་ཁྱེད་རང་གི་ད་ལྟ་གསུང་གི་ཡོད་དེ། ད་དེབ་འདི་གི་མགོ་དང་མཇུག་གཉིས་ཆ་ན་ཨ་ནི་དེབ་འདི་བས་ཏེ་ང་རང་གི་ད་འཐབ་གྲོགས་གསུམ་གི་ཆེད་དུ།

ད་ལྟ་ངས་བལྟས་པའི་ནང་ང་ག་བ་ཕྱིན་པའི་ནང་འདི་ལས་ལྷག་གི་བོད་པ་ལྷག་གི་ཡིད་ཆེས་སོང་ན་ཡིད་བློ་འགེལ་ཆོག་པ་དང་དམ་ཚིག་འགྱུར་བ་མེད་པ་འདི་འདྲ་གི་དཔེ་དེ་མི་རིགས་ཅིག་ངས་མཐོང་མ་མྱོང་ཟེར་གདེང་འཇོག་ཧ་ལས་པའི་སྐྱིད་པོ་བྱུང་སོང་མི་རིགས་ཀྱི་དཔེ་དེ་ཡག་པོ་རེད་ཟེར་ཁོས་གདེང་འཇོག་ཡག་པོ་ཞེ་དྲག་བྱས་ཤག། ད་ནི་ད་དེབ་འདི་གི་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་ལྔ་གི་ནང་དཔར་རྒྱག་ཡ་གི་དཔར་གཞི་གི་ད་མདུན་ཤོག་གི་སྒང་ལ་ཨ་ནི་ང་ཚོ་འདི་འདྲའི་ཅིག་ལྟ་དུས་དཀོན་མཆོག་སྐྱ་བོ་པ་འདྲ་བོ་དེ་འདྲའི་ཅིག་བོད་ཡིག་ཅིག་འདུག་ད་ཡིན་པ་ད་ཁོ་རང་ཡིན་གཅིག་བལྟས་པ་རེད་བ། ཡིན་ན་ད་བོད་ཡིག་འདི་ནང་དོན་ག་རེ་ཡིན་ན་དེབ་ཀྱི་ཁ་བྱང་ཡིན་ན་ག་རེ་ཡིན་ན་འདི། ཁོ་རང་གི་དེ་ད་ནི་ཅིག་ཁྱེད་རང་གིས་དེ་གོང་དུ་དྲིས་པ་ནང་བཞིན་གྱི་ཅིག་དེབ་ཀྱི་མིང་བྱང་ཅིག་ཡོད་བ་མགོ་བྱང་དེ་འདི་རེད། བཀག་སྡོམ་ཅན་གྱི་བོད་ས་འགྲིམས་པ་ཟེར་ཨིན་ཇི་ནང་དེ་བྲིས་ཡོད་རེད། ཡིན་ན་ད་དེ་ཁོ་རང་གི་ཡི་གེ་མ་ཤེས་པ་རེད་ཁོ་རང་ཟླ་བ་ལྔ་དྲུག་ཅིག་མ་གཏོགས་དེ་བླ་བྲང་ར་དེ་ནས་བསྡད་ཡོད་མ།

ལགས་སོ་དེ་ནས་དུས་ཚོད་ཀྱི་དབང་གིས་ད་དེ་རིང་ང་གཉིས་ལེ་ཚན་འདི་ནས་མཚམས་འཇོག་དགོས་སོང་ནས་རྡོ་རྗེ་ཚེ་བརྟན་ལགས་ང་དང་མཉམ་དུ་བཀག་སྡོམ་ཅན་གྱི་བོད་ཡུལ་འགྲིམ་པ་ཅེས་པའི་དེབ་འདི་ངོ་སྤྲོད་གནང་བ་ལ་ཐུགས་རྗེ་ཆེ། གོང་དུ་ང་ཡིས་བཅར་འདྲི་ཞུ་ས་ནི་ང་ཚོ་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱི་རྩོམ་སྒྲིག་པ་རྡོ་རྗེ་ཚེ་བརྟན་ལགས་ཡིན། རྣམ་པ་ཚོས་ང་ཚོའི་དཔེ་ཀློག་ལེ་ཚན་ལ་གསན་པར་ཐུགས་རྗེ་ཆེ།